ཡང་གསལ་བས་སྤྱི་ལ་ཕན་བཏགས་པ་མ་རེད་ཟེར་ཁོས་གཞི་ནས་ལན་གཅིག་བརྒྱབ་ནས་གསལ་བས་སྤྱི་ཐལ་སྤྱི་ལ་ཕན་བཏགས་པར་ཐལ་མི་ཕན་པའི་གསལ་བྱེད་བཀག་པ་རེད་གསལ་བྱེད་ཡིན་ན་ཕན་འདོགས་བྱེད་ཡིན་དགོས་ཟེར་བཏང་བ་རེད་ཡིན་པའི་རྒྱུ་མཚན་ལ་གསལ་བྱེད་ཁོ་རང་ལ་མི་ཕན་པའི་གསལ་བྱེད་མིན་པས་ལབ་ས་སོང་བ་འོག་ཏུ་ད་ཡིན་དུས་ཙང་ཁོས་སྤྱི་གསལ་བ་རྣམས་ཀྱིས་ལས་ཀ་དེ་བྱེད་ཡོད་མ་རེད་སྤྱི་གཞན་ལ་སྤྱི་དོན་གཞན་ལ་ཕན་བཏགས་ཡོད་མ་རེད། འོ་ན་ག་རེ་ཟེར་ན། སྤྱི་དོན་གཞན་འཛིན་པའི་དབང་པོ་དེ། འོ། དེ་ག་རེ་འོ་གསལ་བ་པོ་བསྐྱེད་པས་སྤྱི། གསལ་བར་བྱས་ཟེར་དུས་མིང་བཏགས་པ་ཙམ་ཞིག་རེད། བརྗོད་དོ་ཞེ་ན། གཟུགས་ལ་སོགས་པའི་གསལ་བ་རྣམས་ལ། མིག་གི་དབང་པོ། གསལ་པོ་གསར་དུ་འདུ་བྱེད་པའི་ནུས་པ་ཡོད་པ་མ་ཡིན་ཏེ་ཡང་ཁོ་དང་དཔེ་རང་ལུགས་ལ་ད་གར་གཅིག་ལ་ངོས། སྤྱི་གཞན་ཁོས་དེ་བྱས་ན། རང་འཛིན་རྣམ་ཤེས་གསལ་བའི་ངོ་བསྐྱེད་པ་བྱས་ན།

བཞག་ན་གཟུགས་ཀྱི་སྟེང་དུ་ཁོ་རང་ལ་ཁྱད་ཆོས་གཅིག་ལ་རང་འཛིན་རྣམ་ཤེས་གསལ་བ་པོ་ཅིག་ཡོད་དགོས་པའི་ཕྱིར། བོད་པ། ཁོའི་སྟེང་དུ་དེ། ཁོས་དེ་ལས་ཀ་དེ་བྱས་ན་ཁོའི་སྟེང་ལ་བྱེད་པའི་ལས་ཀ་དེ་བྱེད་པའི་ནུས་ག་རེ་བྱ་བ་ཡིན་ན་རེ་གཅིག་གི་ཁྱད་ཆོས་ཅིག་ཡོད་དགོས་རེད་བ། རེད་བ། དཔེར་ན་ང་རང་ཚོའི་མྱུ་གུ་ད་ག་རེ་ས་བོན་གྱིས་མྱུ་གུ་སྐྱེད་པའི་བྱ་བ་བྱེད་པ་ཡིན་ཙང་བྱ་བ་བྱེད་པ་པོ་དེ་མྱུ་གུ་རེད་བ་ག་ཚོད་ས་བོན་རེད་བ། བྱེད་པ་པོ་ཡིན་ཙང་དེའི་སྟེང་དུ། རང་མྱུ་གུ་སྐྱེད་པའི་བྱ་བ་བྱེད་པ་པོ་ག་རེ་བྱེད་པ་པོ་ཡིན་པ་གཅིག་ཁོའི་སྟེང་དུ་ཨ་ཡོད་དོ། དེ་ནང་བཞིན་གཅིག་སྤྱི་དོན་གཞན་དེ་ཡི་སྟེང་དུ་ད་དེ་གཟུགས་ནང་བཞིན། གཟུགས་ཀྱི་སྟེང་གཟུགས་ཀྱིས་རང་འཛིན་རྣམ་ཤེས་སྐྱེད་པའི་བྱ་བ་བྱེད། བྱེད་པ་དང་གསལ་བར་བྱེད་པ་པོ་རེད། ཡིན་ཙང་གཟུགས་ཀྱི་སྟེང་དུ་རང་འཛིན་རྣམ་ཤེས་གསལ་བར་བྱེད་པ་པོ་ཞིག་འདུག་ག། དེ་ནང་བཞིན་གཅིག་སྤྱི་དོན་གཞན་གྱི་སྟེང་དུ་ཡང། སྤྱི་དོན་གཞན་དེ་ཡིས་རང་འཛིན་རྣམ་ཤེས་གསལ་བར་བྱེད་པ་ཡིན་ཙང་སྤྱི་དོན་གཞན་གྱི་སྟེང་དུ་ཡང་རང་འཛིན་རྣམ་ཤེས་གསལ་བར་བྱེད་པ་པོ་ཅིག་ཡོད་དགོས་རེད། རེད་བ་ཁོའི་ཁྱད་ཆོས་ཅིག་ཡོད་དགོས་རེད། འོ། སྤྱི་དོན་གཞན་འཛིན་པའི་དབང་པོ་ཁོ། གསལ་བ་པོ། ནི། བསྐྱེད་པས། སྤྱི་དོན་གཞན་གྱི་སྟེང་དུ། སྤྱི་དོན་གཞན་ཁོ་ལ་ཕན་མ་བཏགས་ཀྱང། སྤྱི་དོན་གཞན་གྱི་སྟེང་དུ། སྤྱི་དོན་གཞན་ཁོ་རང་གི་ཁྱད་ཆོས་སུ་གྱུར་པའི། གསལ་བ་པོ་ཞིག། ཁོ། བ་གསལ་རྣམས་ཀྱིས། བསྐྱེད་པ། བྱས་པ་རེད། བྱས་པ་ཡིན་ཙང། བ་གསལ་རྣམས་ཀྱིས་སྤྱི་དོན་གཞན་ལ་ཕན་འདོགས་ཟེར་ལབ་ཡག་སྐད་ཆ་དེ་རེད། བྱས། ཡིན་རྒྱུ་དེ། ང་རང་ཚོའི། ང་རང་ཚོ་བྱས་མ་བྱུང་འདུག་ཤེས་ཡོང་དུས། དཔེར་ན་མེ་ཡིས་དུ་བ་སྐྱེད་ཀྱི་རེད་བ། མེ་ཡིས་དུ་བ་སྐྱེད་པ་ཡིན་ཙང་མེ་དེ་ཡིས་དུ་བའི་ཁྱད་ཆོས་སུ་གྱུར་པའི་མི་རྟག་པ་དེ་ཡང་སྐྱེད་པར་བྱེད་པ་ཨེ་ཡིན། བྱེད་ཀྱི་རེད་བ། མེ་ལ་ཕན་བཏགས་ཡོང་དུས་ཙང་ཁོའི་ཁྱད་ཆོས་སུ་གྱུར་པའི་མི་རྟག་པ་དེ་ལ་ཡང་ཕན་འདོགས་པ་རེད་བ། དེ་ནང་བཞིན་གཅིག། གསལ་བ་རྣམས་ཀྱིས་སྤྱི་དོན་གཞན་ཁོ་ལ་ཕན་མ་བཏགས་ན་ཡང། སྤྱི་དོན་གཞན་གྱི་སྟེང་དུ། རང་འཛིན་རྣམ་ཤེས་གསལ་བ་པོ་ཁོའི་སྤྱི་དོན་གཞན་གྱི་ཁྱད་ཆོས་སུ་གྱུར་པའི་རང་འཛིན་རྣམ་ཤེས་གསལ་བ་པོ་ཅིག་ཡོད། ཁོ་ལ་ཕན་འདོགས་པ་རེད། ཡིན་ཙང་སྤྱི་དོན་གཞན་ལ་ཕན་བཏགས་ཞེས་མིང་ཙམ་ཞིག་བཏགས་པ་རེད། ད་ཁོ་རང་གི་ཁས་ལེན་རེད་བ། ཁས་ལེན་དངོས་སུ་ཁས་ལེན་ཡིན་མིན་མི་ཤེས་ད། ཡིན་གྱི་ཞེས་ད་ཁོ་རང་ཅི་ཡང་འདིར་མ་ཆགས་པ་རེད་འདུག་བ་འོ་ཐུགས་ཆེ། གསལ་བས་སྤྱི་ཕན་བཏགས་པ་ཡིན་གྱི། སྤྱི་འཛིན་ཨ་མ་ཁོ་ཚོ་འོས། དེ་ལ་མིང་དེ་འདྲས་བཏགས་པ་ཡིན་ཟེར་ན་ད་ད་ག་རང་རེད། གཟུགས་ལ་སོགས་པའི་གསལ་བ་གསལ་བ་རྣམས་བྱས་ནས་མིག་གི་དབང་པོ་གསལ་བ་པོ། གསར་དུ་འདུ་བྱེད་པའི་ནུས་པ་ཡོད་པ་མ་ཡིན་ཏེ། གསལ་བ་དེ་ནི་ཡོད་པ་དང་མེད་པའི་འཕེལ་འགྲིབ་ཀྱི་དུས་དག་ལས་མིག་ཤེས་རྟོགས་པ་གསལ་མི་གསལ་འོ་མི་གསལ་ཐ་དད་པ་མེད་པའི་ཕྱིར་དང་མདོར་བསྡུས་ན་དེ་རེད། གཟུགས་ཀྱི་སྟེང་དུ་འོ་རང་འཛིན་རྣམ་ཤེས་གསལ་བའི་ངོར་སྐྱེད་པར་བྱེད་པས་འོ་རང་འཛིན་རྣམ་ཤེས་གསལ་བར་བྱེད་ཀྱི་བར་བྱེད་པ་ཡིན་ཙང་གཟུགས་ཀྱི་སྟེང་དུ་གསལ་བར་བྱེད་པ་པོ་ཞིག་དང་གཟུགས་ཀྱི་གསར་དུ་གསལ་བར་བྱེད་པ་པོ་དེ་གཟུགས་གྲུབ་ཙམ་ཉིད་ནས་གཟུགས་ཁོ་རང་གསལ་བར་བྱེད་པ་པོའི་ངོར་གྲུབ་ཚར་རེད། གྲུབ་ཚར་བ་ཡིན་ཙང་གཟུགས་སྐྱེད་བྱེད་ཀྱི་རྒྱུ་དེ་ལས་གཞན་པའི་གཟུགས་གསལ་བ་པོ་སྐྱེད་བྱེད་ཀྱི་རྒྱུ་ལོགས་ག་ཡོད་མ་རེད་རྒྱ་སྐད་ལབ་གི་འདུག་བ་ག་རེ་མྱུ་གུ་གྲུབ་ཙམ་ག་རེ་འགོ་ཞིང་ནས་ས་ཆུ་ལུད་དྲི་ཆུ་ཁྲོ་བ་ས་བའི་ཞིང་འདི་གྲུབ་ཙམ་ཉིད་ནས་རང་འབྲས་ནས་མྱུག་སྐྱེད་པའི་ངོར་སྐྱེ་ཚར་རེད་མྱི་བི་སྐྱེད་པའི་ངོར་གྲུབ་ཚར་རེད་ཟེ་ལབ་གི་འདུག་བ་ཁོ་ལ་རྒྱུ་དོན་གཞན་དགོས་གི་མི་འདུག་ཟེ་ལབ་གི་ཨོ་ར་བ་མི་རྟག་པ་གྲུབ་ཙམ་ཉིད་ནས་བྱེད་པའི་ངོར་གྲུབ་པ་རེད།

འོ་གསལ་བར་བྱེད་པ་པོའི་རྒྱུ་མི་དགོས་འདུག་དེ་ནང་བཞིན་བྱེད་གཟིགས་ཡ་རེད། དེ་འདྲ་ཁོས་སྤྱི་དོན་གཞན་ལ་ཕན་མ་བཏགས་པ་བྱས་སྤྱི་དོན་གཞན་གསལ་བ་པོ་ལ་ཕན་བཏགས་ཟེར་ལབ་ན་འགྲིག་གི་ཡོད་མ་རེད་ཟེར། མི་དེས་བྱས་སོང་ན་ག་རེ་བྱས་སོང་ན། གཟུགས་སྐྱེད་བྱེད་ཀྱི་རྒྱུ་དེ་ཉིད་ཀྱིས་གཟུགས་ལ་ཕན་མ་བཏགས་པ་བྱས་གཟུགས་གསལ་བ་པོ་དེ་ལ་ཕན་བཏགས་ཟེར་ལབ་པ་གཅིག་པ་ཆགས་འགྲོ་བ་རེད་བྱས། མིག་ཤེས་ཀྱི་རྟོགས་པ་གསལ་མི་གསལ་ཐ་དད་མེད་པའི་ཕྱིར་ཟེར་དེ་ག་རེ་བདེན། གཟུགས་ཀྱི་སྟེང་དུ་ཁོ་རང་གཟུགས་སྐྱེད་བྱེད་ཀྱི་རྒྱུ་དེ་རང་རང་ཉིད་ཀྱིས་གཟུགས་ཁོ་རང་རང་འཛིན་རྣམ་ཤེས་གསལ་བར་བྱེད་པ་པོའི་ངོར།

ཁྱབ་ཀྱི་རེད་མ་རེད། གཟུགས་དང་གཟུགས་ཀྱི་སྟེང་གི་མི་རྟག་པ་གཉིས་པོ་དེ་རྒྱུ་གཅིག་ལ་བརྟེན་ནས་སྐྱེ་བ་ཡིན་པའི་ཕྱིར། དེས་ན་གཟུགས་ལ་ཕན་མ་བཏགས་ན་གཟུགས་ཀྱི་སྟེང་གི་མི་རྟག་པ་ལ་ཕན་མ་བཏགས་པས་ཁྱབ་རེད། ཁྱབ་པ་ཡིན་ཙང་གཟུགས་ལ་ཕན་མ་བཏགས་ན་གཟུགས་དེ་ཉིད་རང་འཛིན་རྣམ་ཤེས་གསལ་བར་བྱེད་པ་པོ་དེ་ལ་ཕན་མ་བཏགས་པས་ཁྱབ་པའི་ཕྱིར་ཏེ། གཟུགས་ཀྱི་སྟེང་དུ་རང་འཛིན་རྣམ་ཤེས་གསལ་བར་བྱེད་པ་པོ་གཅིག་འདུག་ག་ད་དེ་འདུས་བྱས་ཡིན་པ་རེད་འོ་དེ་གཟུགས་དང་ད་བར་ཆད་བར་ཆད་ག་རེ་བོ། གྲུབ་བདེ་རྫས་གཅིག་གི་ཆོས་གཅིག་ཡིན་པ་རེད། ཡིན་ཙང་ཁོ་ལ་གྲུབ་བདེ་རྫས་གཅིག་ཡིན་ཙང་རྒྱུ་གཅིག་གནས་སུ་གཅིག་ལ་ཕན་མ་བཏགས་ན་གཅིག་ལ་ཕན་མ་བཏགས་གཅིག་ལ་ཕན་འདོགས་ན་གཅིག་ལ་ཕན་འདོགས་པར་ཆགས་པ་ཡིན་ཙང་སྤྱི་གཞན་ལ་ཕན་མ་བཏགས་ན་སྤྱི་གཞན་གསལ་བ་པོ་ལ་ཕན་མ་བཏགས་པས་ཁྱབ་པར་དེ་ཕྱིར་གསལ་བ་བ་ལང་རྣམས་ཀྱིས་སྤྱི་གཞན་ལ་ཕན་མ་བཏགས་པའི་རྒྱུ་མཚན་གྱིས་སྤྱི་གཞན་གསལ་བ་པོ་ལ་ཕན་མ་བཏགས་པ་དེ་གྲུབ་པ་ཡིན་པ་རེད་དཱ། འདུག་ཅེ་ཡང། གསལ་བ་དེ་ཡོད་པ་དང་མེད་པའི་འཕེལ་འགྲིབ་ཀྱི་དུས་དག་ལ་མིག་ཤེས་ཀྱི་རྟོགས་པ་གསལ་དུ་འགྱུར་བ་ཐ་དད་མེད་བཞིན་གང་གིས་འབྲས་བུ་དེ་འདྲའི་སྒོ་ནས་བརྟག་ས་བྱེད་ནུས་ཀྱི་འདུག་ཅེ་མིག་སྨན་ལ་སོགས་པས་མིག་དབང་ལ། གསལ་བའི་ཁྱད་པར་བྱེད་ནུས་ཏེ། བོ་བྱེད་ནུས་ཏེ་དེས་མིག་དབང་གི་སྐྱོན་བསལ་བའི་སྒོ་ནས་མིག་ཤེས་ལ་གསལ་བའི་ཁྱད་མིག་ཤེས་ལ་གསལ་བའི་ཁྱད་པར་བསྐྱེད་པའི་ཕྱིར་ཞེས་པ་བཞིན་ཏེ། བོ་བཞིན་ཏེ་མི་མཐུན་པའི་དཔེ་བོ་བྱེད་རྟགས་དེ་འདྲས་ཀྱི་བོ་བ་རེ་ས་ཅི་ཤེས་ལ་ཕན་མ་བཏགས་པ་བྱེད་ཅི་ཤེས་གསལ་བ་པོ་ལ་ཕན་བཏགས་ཟེར་ཏེ་སྐད་ཆ་དེ་བཤད་རྒྱུ་མེད་དེ་དེ་ལྟ་དེ་རུ་མིག་སྨན་གྱིས་མིག་གསལ་བ་བྱས་པ་ཡིན་ཙང། མིག་དབང་གི་སྐྱོན་དེ་ཕར་བསལ་ནས་མིག་ཤེས་སྒོ།